དགེ་སོགས་གསུམ་གྱི་རབ་དབྱེ་ད་ཁམས་བཅོ་བརྒྱད་ཀྱི་ནང་ནས་ནི། དགེ་བ་ཡིན་པ་མི་དགེ་བ་ཡིན་པ་ལུང་མ་བསྟན་ཡིན་པ་དག་ཅེས་དབྱེ་བ་ཕྱེད་དགོས་རེད་པ་ད་ཕྱེ་ན་དང་པོ། ལུང་མ་བསྟན་ཡིན་པ་བརྒྱད་ཡོད། ལུང་མ་བསྟན་བརྒྱད། དེ་དག་ཉིད་དུ་གོང་དུ། ཐོགས་དང་བཅས་པ་གཟུགས་ཅན་བཅུ་གསུངས་ཀྱི་བཤད་པ་རེད་པ། ཐོགས་བཅས་ཀྱི་གཟུགས་བཅུ་ཐོགས་བཅས་བཅུ་བཅུ་པོ་དེ།

རྫས་འདི་ལུང་མ་བསྟན་ཐ་ཆད་དུ་ལུང་མ་བསྟན་ཡིན་ལབ་ནས་ད་ལྷག་མ་བཅུ་པོ་དེ་རེད་པ། ལྷག་མ། ལྷག་མ་བཅུ་པོ་འདི་ནི། དགེ་མི་དགེ་ལུང་མ་བསྟན་གསུམ་ག་ཡོད། གཞན་རྣམ་གསུམ་མོ་ཟེར་ནས་གཞན་དེ་ལ་ད་བཅུ་ག་ཡོང་གི་ཡོད་རེད་པ། བཅོ་བརྒྱད་ཀྱི་ནང་ནས་ལུང་མ་བསྟན་བརྒྱད་དེ་ཕར་ཕུད་པ་རེད་པ། ད་དེ་ལྷག་མ་གང་ག་བཞག་དགོས་རེད་པ། ལྷག་མ་རེ་དེ་རྣམས་ལ་གཟུགས་སྒྲ་གཉིས་པོ་དེ་ཚུད་པར། ཚུད་ནས་དེ་ནས། བཅུ་བྱས་བཅུ་པོ་བཅུ་པོ་དེ་ལ་དགེ་མི་དགེ་ལུང་མ་བསྟན་གསུམ་ག་ཡོད་དུ་བྱས།